ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast བསྐྱར་ཞིབ་ཟེར་བའི་རིགས་རྣམས་དེ་རེད་ང་ཚེ་བརྟན་དབང་ཕྱུག་ཡིན། གཟའ་འཁོར་སྔོན་མ་རྒྱ་ནག་ཧེ་ནན་ཞིང་ཆེན་གྱི་གྲོང་གསེབ་དངུལ་ཁང་ཁག་བཞིའི་ནང་ནས་དངུལ་བཅོལ་མཁན་ཚོས་རང་གི་དངུལ་ལེན་མ་ཐུབ་པ་ཆགས་པའི་རྗེས་ལ་མི་མང་སྟོང་ཕྲག་མང་པོས་དངུལ་ཁང་མདུན་ལ་ངོ་རྒོལ་བྱས་པའི་གནས་ཚུལ་ཆེན་པོ་བྱུང་བའི་རྗེས་ལ་དངུལ་ཁང་གཞན་མང་པོའི་ནང་ནས་ཀྱང་དངུལ་ལེན་ཐུབ་ཀྱི་མི་འདུག་ཟེར་མཁན་ཇེ་མང་དུ་འགྲོ་གི་ཡོད་འདུག་དེ་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་འདིའི་སྔོན་གྱི་ང་ཚོའི Podcast བསྐྱར་ཞིབ་ལས་རིམ་ནང་ལོགས་ལ་ཡང་རྒྱ་ནག་གི་དངུལ་རྩའི་དཀའ་ངལ་དང་འབྲེལ་བ་ཡོད་པའི་ད་རེས་རྒྱ་ནག་ནང་ལོགས་ལ་ཡང་ཁང་པའི་བུ་ལོན་དེ་ཚོ་གང་ག་ལོ་དངུལ་ཁང་ནས་གཡར་བྱས་སྤྲད་ཡིན་ནའི་ཁང་པ་དེ་དངོས་གནས་བརྒྱབ་མ་ཐུབ་བྱས་ལྷ་མགྱོགས་བྱས་བྱས་མཇུག་སྒྲིལ་མ་ཐུབ་བྱས་ལྷ་མགྱོགས་དེ་ཚོས་བུ་ལོན་སྤྲད་མཁན་དེ་ཚོས་དངུལ་ཁང་ལ་ཡར་བུ་ལོན་སྤྲད་མཚམས་བཞག་བྱས་ཨ་ནི་དཀའ་ངལ་ཆེན་པོ་ཞིག་འཕྲད་ཡག་འདིའི་སྐོར་བཤད་པ་རེད། ད་ད་རིང་ང་ཚོ་དེ་ཡང་ཐད་ཀར་དངུལ་ཁང་ནས་དེར་སྐྱེལ་ཚེ་དངུལ་ལེན་མ་ཐུབ་པའི་དེ་འདྲའི་དཀའ་ངལ་མང་པོ་འབྱུང་གི་ཡོད་ས་རེད། དེ་ཚོའི་སྐོར་ལ་ཡང་གནས་ཚུལ་ངོ་སྤྲོད་དང་ཨ་འདི་མ་ཡིན་པའི་དོགས་པ་ལ་ཡང་ད་རྒྱ་ནག་གི་དཔལ་འབྱོར་དང་དངུལ་ཁང་དེ་ཚོའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ཚོས་ལྟ་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན། དང་པོའི་གནས་ཚུལ་བྱུང་ཡག་དེ་ཕལ་ཆེར་ད་ལོའི་ཟླ་བ་གསུམ་པའི་ནང་དུ་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ཏོག་ཙམ་མཐོང་གི་འདུག་དེ་ག་རེ་རེད་ཟེར་ན། རྒྱ་ནག་གི་གྲོང་གསེབ་ཀྱི་དངུལ་ཁང་ཁག་ཅིག་ལྷག་པར་དུ་རྒྱ་ནག་ཧེ་ནན་ཞིང་ཆེན་གྱི་གྲོང་གསེབ་དངུལ་ཁང་ཁག་ཅིག་ནང་ལོགས་ནས་དངུལ་བཅོལ་མཁན་མི་ཚོས་དངུལ་ཡར་བཅུག་དུས་ཙམ་པར་བཅུག་ཐུབ་ཡིན་ནའི་མར་ཕྱིར་བཏོན་ཐུབ་ཀྱི་མི་འདུག་ཟེར་ཏེ་དྲ་ལམ་ཁག་ནས་ཏོག་ཙམ་མཐོང་ཡག་འདུག་ད་འདི་སྐབས་དེ་ད་ང་ཚོའི་བསམ་པའི་ནང་ལོགས་ལ་ཡང་ད་ཅིག་གནས་ཚུལ་དེ་རེད་ཟེར་ཏེ་ད་དངུལ་ཁང་ནས་དངུལ་བཏོན་མ་ཐུབ་པའི་གནས་ཚུལ་འདི་ཡོང་གི་རེད་པ་འདི་འདྲ་བྱས་ན་མ་གཏོགས་འདི་འདི་གང་དང་གནས་ཚུལ་ཛ་དྲག་དང་རྒྱ་ཆེན་པོ་དང་འདི་འདྲ་ཡོད་པའི་རྣམ་པ་འདི་ཁྱོན་མི་འདུག་དེ་ཡིན་ནའི་ལས་འདིའི་རྗེས་ལ་ཡང་གནས་ཚུལ་འདི་རྒྱ་ཆེན་པོ་ཆགས་ཡག་གི་རྒྱུ་མཚན་འདི་དངུལ་དང་ཐད་ཀར་འབྲེལ་བ་མེད་པ་བྱས་བྱས་ག་རེ་བྱུང་པ་རེད་ཟེར་ན་ད་དེ་རིང་སང་རྒྱ་ནག་ནང་ལོགས་ལ་ཡང་ཏོག་དབྱིབས་ནད་དུག་གི་ཨེ་ནི་སྔོན་འགོག་ཆེད་དུ་བྱེད་ཡག་ཆེད་དུ་ཡིན་ན་ཁོ་ཚོའི་ལག་པར་འཁྱེར་ཡག་ཁ་པར་འདི་ནང་ལོགས་ལ་ཡང་པར་འདི་འདྲ་ཚོས་གཞི་མི་འདྲ་བྱས་གལ་སྲིད་དམར་པོ་ཡིན་ན་ཕྱི་ལོགས་ཁྱོན་འགྲོ་མ་ཆོག་པ་བྱས་སེར་པོ་ཡིན་ན་ས་ཆ་མང་པོ་ཞིག་འགྲོ་མ་ཆོག་པ་བྱས། ད་ཅིག་ལྗང་ཁུ་ཡིན་ན་ག་པར་ཡིན་ནའི་འགྲོ་ཆོག་ག་དེ་འདྲ་ཅིག་བཟོ་གི་འདུག་ག་བྱས། ད་གློ་བུར་ཐོལ་རྒྱག་ལ་ཡང། རྒྱ་ནག་གི་གྲོང་གསེབ་དངུལ་ཁང་དེ་ཚོའི་ནང་ལ་ཡང་དངུལ་བཅོལ་མཁན་མི་དེ་ཚོ། མང་ཆེ་གི་ཡིན་ན་ཁོང་ཚོའི་ལག་པར་ཁྱེར་ཡག་ཁ་པར་ནང་ལོགས་ལ་ད་ཕར་ཚུར་འགྲོ་རྒྱུའི་ཆེད་ཏོག་དབྱིབས་ནད་དུག་སྔོན་འགོག་ཆེད་ཀྱི་གོ་རྟགས་ཅིག་ཡོད་རེད་པ་རྟགས་དེ་གང་ག་དམར་མོ་ཆགས་བྱས། ད་དེ་ཚོ་མི་ཡིན་གཅིག་མིན་གཅིག་ཕ་གིའི་ཧེ་ནན་གི་གྲོང་གསེབ་ལ་བསྡད་མཁན་གི་མི་འདི་ཡིན་དགོས་ཀྱི་མི་འདུག་དཔེ་འདི་ཆ་བཞག་པ་ཡིན་ན། ང་ཕ་གི་ཧྲང་ཧའེ་ལྟར་ཤར་འདྲེས་ལ་བསྡད་ཡིན་ནའི་ལེ་ངས་ཕ་གི་དངུལ་ཁང་དེ་ཚོ་ནང་ལ་ཡང་དངུལ་བཅོལ་ཡོད་པ་ཡིན་ན་ངའི་འདི་དམར་མོ་ཆགས་འགྲོ་གི་ཡོད་ས་རེད་ད་འདིས་ཡིན་ན་མི་ཞེ་པོ་ཅིག་དོ་སྣང་བྱུང་བྱས་སྐབས་དེར་གནས་ཚུལ་ཆེན་པོ་ཞིག་ཆགས་བྱས་ཨ་ནི་འདི་ནས་ག་རེ་ཟེར་ན་ད་དངུལ་ཁང་དེ་ཚོས་ག་རེ་བྱས་ཡོད་འདུག་ཟེར་ན་འདི་སྐབས་དེ་ཡིན་ན་ཁོ་ཚོས་མི་དེ་ཚོ་ད་དངུལ་བཏོན་མ་ཐུབ་བྱས་དཀའ་ངལ་ཞེ་པོ་འཕྲད་ཙང་དངུལ་ཁང་ལ་རྒྱག་རེས་རྒྱག་ག་ཡོང་མཁན་མང་པོ་ཡོང་དུས་དངུལ་བཅོལ་མཁན་མི་དེ་ཚོ་ཡིན་ན་ཁོ་ཚོའི་དངུལ་ཁང་ལ་ཡང་རྙོག་དྲ་བཤད་ག་མ་ཡོང་ཡག་ཆེད་དུ་གང་ལྟར་གཞུང་གི་དབང་ཆ་བེད་སྤྱོད་བཏང་བྱས་ཡིན་ན་དངུལ་ཁང་འདི་ནང་དངུལ་བཅོལ་མཁན་མི་དེ་གས་ཚང་མ་ལོག་གི་ཁོ་ཚོ་ལག་འཁྱེར་ཁ་པར་དེ་ཡིན་ན་དམར་པོ་བཟོས་བཞག་ཡོད་ས་རེད། ད་དེ་ཡིན་ན། མིའི་ཐོབ་ཐང་དང་དེ་འདྲས་ལ་ཡང་ད་ཐེ་ཇུས་བྱས་པའི་དཔེ་མཚོན་ཞེ་པོ་ཅིག་གལ་ཆེན་པོ་ཆགས་པ་རེད་ད་ཆགས་ཡག་རྒྱུ་མཚན་གཅིག་ཡིན་ན། ད་རིང་ཁ་སང་སྔན་ནས་རྒྱ་ནག་གི་ཏོག་དབྱིབས་ནད་དུག་བཀག་ཡག་ཆེད། དུ་མི་འགྲོ་རྒྱུ་དང་དེ་འདྲས་ལ་ཡང་བཀག་འགོག་བྱས་ཆབ་སྲིད་ཆེད་དུ་བེད་སྤྱོད་བཏང་མི་ཡོང་ངམ་བསམ་སྟབས་མི་མང་པོ་ཅིག་གིས་ཡིན་ན་དོགས་པ་བྱེད་ཀྱི་ཡོད་པའི་གནས་ཚུལ་རྟོགས་ཐུབ་ཟིན་སྐོར་བ་ད་ད་རིང་འདི་དངོས་སུ་རང་ཕལ་ཆེར་ཏོག་དབྱིབས་ནད་དུག་སྔོན་འགོག་བྱེད་ཡག་ཆེད་དུ་བཟོས་བཞག་པའི་ཁོང་ཚོའི་དམར་པོ་དང་སེར་པོ་དང་ལྗང་ཁུ་དང་དེ་གས་དེ་ཡིན་ན་དངུལ་ཁང་གི་འགོ་ཁྲིད་དེ་ཚོས་བེད་སྤྱོད་བཏང་བྱས་ཁོ་རང་ཚོ་དངུལ་ཁང་ནང་ལོགས་ལ་ཡང་དངུལ་ལེན་གར་ཡོང་མ་བཅུག་ཡག་ཆེད་དུ་ཡིན་ན་དངུལ་ཁང་དེ་ནང་དངུལ་བཅུག་མཁན་དེ་ག་ག་དམར་པོ་བཟོས་བཞག་པ་དེ་ད་ཞེ་པོ་ཅིག་གི་གནས་ཚུལ་སྡུག་པོ་རེད་བ་སྡུག་པོ་ཡིན་པ་མ་ཟད་ཡིན་ན་རྒྱ་ནག་གི་དངོས་གནས་གཞུང་འབྲེལ་གྱི་དོགས་པ་ཚགས་པར་དེ་ཚོའི་ནང་ལོགས་ལ་ཐོན་བྱས་མཐའ་མ་དེ་ལ་ཡིན་ན་གནས་ཚུལ་འདི་དང་འབྲེལ་བ་ཡོད་པའི་མི་ཁ་ཤས་ཅིག་ད་གང་ལྟར་འཛིན་བཟུང་བྱས་ཡིན་ནའི་དེ་འདྲ་བྱས་པའི་གནས་ཚུལ་བྱུང་བ་རེད། དེ་ནས་ཡིན་ན་དངུལ་ཁང་བཞི་པོ་འདིའི་ནང་ལོགས་ནས་མི་དེ་གས་དེ་དངུལ་ལེན་ཐུབ་མེད་པའི་གནས་ཚུལ་དེ་ཆེར་ཞེ་པོ་ཕྱིན་སོང། དེའི་རྗེས་ཀྱི་རིམ་པར་ཅིག་ད་གལ་ཆེ་ཤོས་དེ་ཡིན་ན་ད་ད་ཚང་མ་ལོག་གིས་ཅིག་གསར་འགྱུར་ནང་གཟིགས་ཡོད་རེད་ཟླ་བ་བདུན་པའི་ཚེས་བཅོ་ལྔའི་ཉིན་ཀར་དེ། ཧེ་ནན་གྱི་ཀྲེང་ཀྲོའུ་ཟེར་མཁན་དེ་ལ་ཡང་ཁོང་ཚོའི་གྲོང་གསེབ་དངུལ་ཁང་དེ་ཚོ་མ་རེད་ད་གང་ལྟར་རྒྱ་ནག་གི་དབུས་དངུལ་ཁང་གི་ཡན་ལག་ལས་ཁུངས་གཅིག་སྒོ་འགྲམ་ལ་ཡང་མི་སྟོང་ཕྲག་གཅིག་ལྷག་ཙམ་ཅིག་གིས་འཛོམས་བྱས་ཡིན་ན་ཁོང་ཚོས་ད་ག་མི་ཚེ་གཅིག་བསགས་བཞག་པའི་དངུལ་དེ་གས་དེ་དངུལ་ཁང་དེ་ཚོ་ནང་བཅོལ་བཞག་ཡོད་ད་ད་ལྟ་ཁྱོན་ནས་མར་བཏོན་འཁྱེར་ཐུབ་ཀྱི་མི་འདུག་ཟེར་བྱས་ཁོང་ཚོས་ངོ་རྒོལ་བྱས་པའི་སྐབས་ལ་ཡིན་ན་རྒྱ་ནག་གཞུང་གིས་ཉེན་རྟོག་མི་སྣ་དང་དེ་བཏང་བྱས་ད་དྲག་གནོན་བྱས་རྙོག་གྲ་མང་པོ་ཞེ་པོ་བྱུང་བ་རེད་ད་ཡིན་ན་ལས་དེ་བྱུང་པའི་རྗེས་ལ་ཡིན་ན་རྒྱ་ནག་གཞུང་གིས་དངུལ་ཁང་དེ་ཚོའི་ནང་བཅོལ་བཞག་པའི་མི་དངུལ་གྱི་ད་གྲངས་ཀ་སྒོར་མོ་ཁྲི་ལྔ་མན་ཆད་དེ་གས་ཡིན་ན་བཏོན་ཡག་འགོ་བཙུགས་ཀྱི་ཡིན་ཞེས་བྱས་ད་གང་ལྟར་རིམ་པས་རིམ་པས་དཀའ་ངལ་འཕྲད་མཁན་དེ་མང་པོ་བྱུང་བྱས་དེ་ལས་རིམ་པས་རིམ་པས་ད་སྒོར་མོ་ཁྲི་ལྔའི་ནང་ཚུད་ཀྱི་དངུལ་དེ་ཡིན་ན་ཕར་ད་ཕྱིར་སློག་བྱས་ཏེ་འགོ་བཙུགས་ཡོད་ས་རེད། དེ་ལ་ཡང་ད་རིམ་པ་ཅིག་མང་པོ་ཞེ་པོ་ཅིག་ནས་བལྟ་ཡག་འདུག་ད་གཙོ་བོ་དེ་དང་པོ་དེ་ཨ་ལེ་ད་ད་རིང་དེ་དངུལ་རྩའི་དཀའ་ངལ་དང་འབྲེལ་བ་ཡོད་པ་སོང་ཙང་རྒྱ་ནག་གི་དངུལ་ཁང་དེ་ཚོ་ད་རིང་ཁ་སང་ཡིན་ན་ད་སྤྱིར་བཏང་བྱས་པ་ཡིན་ན་ཕལ་ཆེར་ད་ཨ་མི་རི་ཀའི་ནང་བཞུགས་མཁན་ཡིན་ན་ཕལ་ཆེར་ཉམས་མྱོང་བྱུང་མྱོང་བ་རེད། ཉིས་སྟོང་བདུན་བརྒྱད་ཐོག་བར་ལ་ཨ་མི་རི་ཀའི་དཔལ་འབྱོར་དཀའ་ངལ་དང་ཨ་ནི་ཁང་པའི་ཚོང་དེ་ཚོ་དཀའ་ངལ་དེ་འཕྲད་པའི་སྐབས་ཡིན་ན། Lehman Brothers ནས་དེ་དངུལ་ཁང་ཆེན་པོ་དེ་ཕལ་ཆེར་མ་རྩ་རྡིབ། དེ་རྡིབ་པའི་མཉམ་དུ་ཡིན་ན་ད་དེ་དང་འབྲེལ་བ་ཡོད་པའི་དངུལ་ཁང་མང་པོ་ཞེ་པོ་ཅིག་ལ་ཡང་འགུལ་སྐྱོད་ཐེབས་བྱས་ཡིན་ན་གློ་བུར་ཐོབ་རྒྱག་ཡིན་ན་མི་མང་པོ་ཞེ་པོ་ཅིག་ད་དངངས་སྐྲག་ང་ཚོའི་དངུལ་ཁང་ནང་བཞག་བཞག་པའི་དངུལ་དེ་གས་དེ་ཚུར་རག་གི་ཡོད་ནམ་མེད་ན་སེམས་བཟང་གི་དངངས་སྐྲག་དང་དེ་འདྲས་ཞེ་པོ་ཅིག་བྱུང་སོང་ཨ། དེ་འདྲས་སོང་ཙང་ད་ད་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་དེ་ཡིན་ན་འགོར་འགྲོ་ཡག་དང་ཕྱི་རྒྱལ་ཅ་ལག་བཙོང་ཡག་དེ་ཉུང་འགྲོ་ཡག་དང་ཨ་ད་གིན་ལྷག་པར་དུ་ཡིན་ན་ཁང་པའི་གོང་མར་ཆག་པའི་རྐྱེན་གྱིས་ད་དཔལ་འབྱོར་གྱི་དང་དངུལ་རྩའི་དཀའ་ངལ་མང་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་དེ་ལས་དེའི་གཉེར་མི་མང་ཆེ་བ་ཅིག་གི་བསམ་བློའི་བཏང་སྟངས་ལྟར་དུ་བྱས་པ་ཡིན་ན། སྤྱིར་བཏང་བྱས་ན་རྒྱ་ནག་གཞུང་རང་གི་ཁོ་རའི་དངུལ་ཕི་ཀ་ཉར་བསྡད་ཡག་གི་མ་རྩ་དེ་གོ་རོ་ཆེན་པོ་ཡོད་རེད། འདི་ག་འདི་རྒྱ་ནག་དངུལ་ཁང་འདི་ག་འདི་ཕལ་ཆེར། བརྟན་པོ་ཞིག་མེད་འགྲོ་དངུལ་ཁང་ཁོ་ར་རང་གི་ཚོང་གི་གནས་སྟངས་ཇོ་ར་འདི་བརྟན་པོ་ཡོད་པའི་འདི་ངོས་འཛིན་བྱེད་མཁན་འདི་མང་པོ་ཞེ་པོ་ཅིག་ཡོད་རེད་ཡིན་ནའི་དེ་རིང་འདི་མ་ཚང་ཨ་འདི་དངུལ་ཁང་བཞི་པོ་འདི་ཕི་ཀ་ཧི་ནན་གྱི་དངུལ་ཁང་བཞི་པོ་འདི་ཡིན་ན་གྲོང་གསེབ་དངུལ་ཁང་ཆེན་པོ་རེད་མི་འདུག་ཆུང་ཆུང་རེད་བཞག་འདི་ལེ་ཡིན་ནའི་འདི་ནས་ད་དངུལ་ཁང་གཞན་པ་ཚང་མ་ལོག་ལ་ཡ་དོགས་པ་བྱེད་ཡག་ཅིག་ཆགས་བསྡད་བཞག།

ད་ཁོ་ཚོ་ག་འདྲས་བྱས་བྱས་ཁོ་ཚོས་དངུལ་བཅོལ་བཞག་འགྱོ་དེ་དངུལ་ཁང་ནང་བཞག་བཞག་འགྱོ་དེ་ག་དེ་མར་ལེན་མ་ཐུབ་པ་ཆགས་པ་རེད་ཟེར་ན་ད་དེ་ཡིན་ན་ད་དུང་དཔེ་གསལ་པོ་རེད་འདུག་ད་རྒྱ་ནག་གཞུང་གི་གཞུང་འབྲེལ་གྱི་སྐད་ཆ་བཤད་བྱས་པ་ན་གྲོང་གསེབ་དངུལ་ཁང་དེ་ག་བཞི་ཆར་ལོག་གི་སྒང་ལ་ཡར་འཛིན་སྐྱོང་བྱེད་མཁན་གྱི་ཚོང་ལས་བྱེད་མཁན་གྱི་བཟོ་ཚོང་ལས་ཁང་ཅིག་ཡོད་ས་རེད་ད་བཟོ་ཚོང་ལས་ཁང་དེའི་ནང་ལོག་གི་ཨེ་ནི་འགོ་ཁྲིད་ནི་དེ་ག་ག་ད་དངུལ་བ་ཚ་ལ་ཟས་ད་བ་ཚོང་གང་བྱུང་མང་བྱུང་རྒྱབ་ཨ་ཁ་ཤས་ད་བྲོས་ཕྱིན་དེ་འདྲས་བྱས་བྱས་ད་ག་ད

ངས་སྒོར་མོ་བརྒྱ་དེ་ཡར་སྒོར་མོ་བརྒྱ་ཐམ་པ་དེ་ག་ལ་བཅོལ་སོང་ན། ཁོ་ཚོས་འདི་ནང་ནས་སྒོར་མོ་བཅུ་ཅིག་ཕི་གའི་དངུལ་ཁང་ནང་ཉར། ཨ་ནི། འདིའི་ལྷག་འཕྲོས་ཀྱི་བརྒྱ་ཆ་དགུ་བཅུ་དེ་ད་སྒོར་མོ་དགུ་བཅུ་ཐམ་པ་འབྱོར་བ་དེ་ཡིན་ན་ཁོ་ཚོས་དུ་བ་མི་བུན་བཏང་ཡ་དང་དེ་འདྲའི་བྱས་བྱས་ཚོང་རྒྱག་གོ་རེད། ཡར་བཅོལ་བཞག་པའི་ནང་ལོག་གི་བརྒྱ་ཆ་ག་ཚད་དངུལ་ཁང་གིས་ནམ་རྒྱུན་ནས་རྒྱུན་དུ་འཁོར་ནས་ཉར་བསྡད་དགོས་ཀྱི་ཡོད་མེད་འབྱོར་བ་དེ་ཡིན་ན། ཨ་མི་རི་ཀའི་ནང་ཡིན་ན་ཨ་མི་རི་ཀའི་དབུས་དངུལ་ཁང་གིས་གཏན་འབེབས་བྱེད་ཀྱི་རེད་ད་དེ་དུས་ཚོད་མ་འདྲ་ལ་ཡར་གཏན་འབེབས་མཚམས་མཚམས་བརྒྱ་ཆ་བཅུ་མཚམས་མཚམས་བརྒྱ་ཆ་ལྔ་ཟེར་བརྒྱ་ཆ་དགུ་ཟེར་དེ་འདྲས་ད་ལྔ་ནས་བཅུའི་བར་དུ་ལ་བྱས་ཀྱི་བསྡད་ཁོག་རེད་ད་དེ་ཡིན་ན་ཕལ་ཆེར་རྒྱ་ནག་ནང་ལོགས་ལའི་གཅིག་པ་ཡིན་ས་རེད་དངུལ་ཁང་དེ་ཚོའི་ནང་ལོགས་ལ་ཡ། གང་ལྟར་མིས་བཅོལ་བཞག་པའི་དངུལ་དེ་གས་དེ་བརྒྱ་ཆ་ག་ཚད་ཞིག་དངུལ་སྨར་པོ་བྱས་ཉར་བསྡད་དགོས་ཡོད་མེད་དེ་གཞུང་གིས་གཏན་འབེབས་བྱས་བསྡད་ཡོད་རེད་ད་དེ་མ་ཡིན་པ་དེ་གང་ལོགས་ད་ཨ་ནི་ཅིག་ཆི་ལི་བ། གང་ལྟར་ཁོང་ཚོས་ཚོང་བརྒྱབ་བྱས་ཡིན་ན་མ་ད་ཅི་ཧ་གོ་ཡིན་ནའི་ལས་ཅིག་བྱས་ཅིག་བྱ་བྱ་བར་བ་ཅི་ད་དངུལ་སྐོར་བརྒྱབ་བསྡད་གོ་རེད། དེ་འདྲ་སོང་ཙང་ཧོབ་ད་ག་ལི་ཡ། དངུལ་ཁང་གཅིག་ནང་ལོག་ལི་ཡ། དངུལ་ཁང་འདི་ལ་མ་ད་རྡིབ་འགྲོ་གི་འདུག་ཟེར་ཡ་དང་ཡང་ན་དངུལ་སྤྲད་ཐུབ་མི་འདུག་ཟེར་འདྲའི་གནས་ཚུལ་བྱུང་བའི་སྐབས་དེ། དངུལ་ཁང་འདིའི་ནང་ལི་ཡ་དངུལ་བཅོལ་མཁན་མི་ཚང་མ་ལོག་གིས་སྡེབ་ད་ག་ལི་ཡ་ངའི་དངུལ་དེ་ག་ད་ལེན་གར་ཕྱིན་པ་ཡིན་ན་དངུལ་ཁང་སུ་ལའི་སྤྲད་ཡ་ཡོད་མ་རེད་གང་ཟེར་ན་དངུལ་ཁང་འདི་ནང་ལོག་ལི་ཡ། དངུལ་བཅོལ་བཞག་པ་དེ་ཚོ་ཡིན་ན་བརྒྱ་ཆ་ལྔ་ནས་བཅུའི་བར་ལ་མེད་ཞིག་ཉར་བསྡད་ཡོད་མ་རེད་གཞན་པ་དེ་ཁོང་ཚོས་མི་ལ་བཏང་ཚར་བ་རེད། འདི་འདྲའི་བྱུང་ཙང་བ་དངུལ་ཁང་དཀའ་ངལ་འཕྲད་ཚེ་ད་རྒྱུན་དུ་འཁོར་ནས་དེ་རྒྱ་ནག་གཅིག་པུ་མ་རེད་ད་ས་ཆ་ག་ས་ག་ལ་འཕྲད་དགོས་རེད། ད་ད་ལན་ཡིན་ན་རྒྱ་ནག་གི་ཧི་ནན་ཞིང་ཆེན་གྱི་གྲོང་གསེབ་དངུལ་ཁང་དེ་གར་འཕྲད་པ་དེ་ལ་འདི་ལ་ཐུག་གི་ཡོད་ས་རེད། ཁོ་ཚོའི་ཕི་ཀའི་ད་བརྒྱ་ཆ་ལྔ་ཡིན་ན་བཅུ་ཡིན་ན་ཉར་བསྡད་པ་དེ་ག་དེའི་ཕི་ཀའི་ཡོག་རེད་དེ་ག་དེ་ལེན་རུ་མ་བཅུག་བྱས་དེས་མ་ཟད་ཁོ་ཚོའི་ཕི་ཀའི་ད་གཙོ་བོ་དེ་དཀའ་ངལ་འཕྲད་ཡ་དེ་ཡིན་ན་ད་བརྒྱ་ཆ་དགུ་བཅུ་དེ་ཕི་ཀའི་ནམ་རྒྱུན་དོ་བ་ཁོ་ཚོས་བུ་ལོན་བཏང་ཅིག་བྱས་ཚར་བ་ད་དེ་ག་གང་ག་བསྟན་ཡ་མེད་པ་ཆགས་ཚར་ཡོད་ས་རེད་གང་ལྟར་གཅིག་གིས་དོ་བ་ལྐོག་ཟ་རུལ་སུངས་བྱས་ཡོད་ན་རྐུ་མ་རྒྱབ་ཡོད་ན་གང་ལྟར་རྡིབ་ཡོད་ན་དེ་འདྲ་བྱས་བྱས་ཕྱིན་ཚར་ཡོད་ས་རེད་དེ་འདྲ་སོང་ཙང་ད་ཁོ་ཚོ་ཕལ་ཆེར་ཧ་ལམ་རག་ཡ་མེད་པ་ཆགས་བསྡད་ཡོད་ས་རེད་ད་ཡིན་ན་ལེ་རག་ཡ་མེད་པ་ཆགས་བའི་ནས་དངུལ་ཁང་ལ་ཡ་དཀའ་ངལ་དེ་འདྲ་འཕྲད་ས་དེ་ཡིན་ན་ག་བ་ཡིན་ནའི་ཁྲལ་སེལ་བ་རེད། དངུལ་ཁང་ནི་ཚང་མ་ལོག་ལ་ཡ་ཡིན་ན་གཞུང་གིས་ཡིན་ན་རྒྱུན་དུ་འཁོར་ནས། འཛིན་སྐྱོང་དང་ལྟ་རྟོག་དང་ཨ་ནི་དོ་དམ་དང་དེ་འདྲ་བྱས་བྱས་ཡིན་ན་དངུལ་ཁང་གང་བྱུང་མང་བྱུང་བྱེད་མ་འཇུག་ཡ་དེ་ཡིན་ན་གཞུང་གི་ལས་ཀ་རེད་ལ། དེ་དང་དུས་མཚུངས་བཅས་ཡིན་ན་སྤྱི་བཏང་བྱས་པ་ཡིན་ན་གཞུང་གིས། དངུལ་བཅོལ་མཁན་གྱི་མི་དེ་ཚང་མ་ལོག་ལ་ཡ་ཁོས་འགན་ལེན་ཞིག་བྱེད་ཀྱི་ཡོད་རེད་དཔེར་ཆ་བཞག་ན་ཨ་མི་རི་ཀའི་ནང་ཡིན་པ་ཡིན་ན། ང་ཚོས་དངུལ་ཁང་ཅིག་ནང་ལ་ཡ་དངུལ་བཅོལ་བའི་སྐབས་ལ་ཡ། གལ་སྲིད་དངུལ་ཁང་དེ་ཉི་མ་ཅིག་ཚོང་ཡག་པོ་མ་བྱུང་བྱས་བྱས་རྦད་དེ་མར་རྡིབ་པ་ཡིན་ན་ལས་ག་ད་ཁྱེད་རང་བཅོལ་བྱས་གལ་སྲིད་ཁྱེད་རང་སྒོར་མོ་ཕི་ཀ་ཡ་འབུམ་གསུམ་བཅོལ་བཞག་ཡོད་པ་ཡིན་ན་དངུལ་ཁང་ཅིག་ནང་ལོག་ལ་ཡ་འབུམ་གཉིས་དང་ཕྱེད་ཀའི་རྩིས་གཞི་དེ་ཡིན་ན་ད་ཨ་མི་རི་ཀའི་དབུས་གཞུང་གིས་ག་ད་ཁྱེད་རང་ལ་འགན་ལེན་བྱས་བྱས་སྤྲད་གི་རེད་གལ་སྲིད་རྦད་དེ་དངུལ་ཁང་དེ bankrupt འདོན་པ་ཡིན་ན་ལས་ད་ད་དེ་མ་ཡིན་པས་ཡིན་ན་ཨ་ནི་ད། གཅིག། ཁྲི་ལྔ་སྦྱོར་བ། ཁྲི་ལྔའི་རྩིས་གཞི་དེ་ཡིན་ན་ད་དངུལ་ཁང་ཁོ་རང་ལ་ག་ཚོད་ལྷག་ཡོད་ནའི་འདི་གོ་ཤི་ག་ཚོད་ཐེག་གི་ཡོད་ནའི་འདི་འདྲ་གོ་རེད། བྱས་ད་འདི་སུ་ད་དངུལ་ཁང་ཚང་མ་ལོག་ལ་ཡ། ཁོ། གཞུང་རང་གི། ཁོ་འགན་ལེན་བྱས་ཤག་རེད་ཁ་སང་དངུལ་བཅོལ་ས་ཉེ་དེ་ཡིན་ན་མི་མ་ད་ཤག་ས་ཉེ་ད་ལོག་གར་བ་དངུལ་བཅོལ་ས་དེ་ཡིན་ན་ངས་ཕི་ཀའི་དངུལ་བཅོལ་བཞག་ཡོད་རེད་དེ་ཕི་ཀའི་བཅོལ་ས་དེ་ཡུལ་དེ་ཡིན་ན་བརྟན་པོ་བྱས་ཉག་བསྡད་གོ་རོ་མི་ཤེས་ངས་བརྙན་ནས་ཁོ་ལ་ཡ་ག་སུ་རེད་ཉེན་ཁ་ཞིབ་འདེད་ཁྱེད་ཀྱིས་ངས་དེ

འབུམ་གཉིས་དང་ཕྱེད་ཀ་འཛིན་ཏེ་དངུལ་ཁང་ནང་བཅོལ་ཡག་ཡོད་པ་དེ་དག་མི་རྒྱུ་རྫི་གུ་ཡིན་ནི་མི་ཤེས་ཏེ་སྤྱིར་བཏང་མང་ཆེ་ཡོད་གུ་མ་རེད་འདི་འདྲས་སོང་ཙང་མི་མང་ཆེ་ལ་དཀའ་ངལ་ག་གེ་ཡོད་མ་རེད་ད་རྒྱ་ནག་ལས་དངོས་གནས་བྱས་ན་འདི་འདྲས་གི་ཚད་གཞི་ཅིག་ཡོད་ས་རེད་ཁོ་ཚོས་གཅིག་ཁྲི་ལྔ་བཅུ་ཞིག་དངོས་གནས་བྱས་ན་གཞུང་གི་འགན་ལེན་བྱེད་གུ་ཡོད་པ་འདྲ་དེ་ལས་ད་ད་རིང་གི་ཧེ་ནན་གི་དངུལ་ཁང་ཆུང་ཆུང་དེ་ཚོར་དཀའ་ངལ་འཕྲད་པའི་སྐབས་ལ་ཡ་ད་ད་འདབ་གཏུག་བལྟས་པ་ནི་གཞུང་གིས་ཡིན་ན་ཁྲི་ལྔ་སྤྲད་གི་ཡིན་ས་དང་ཁྲི་ལྔའི་སྒང་དེ་ག་ཡིན་ན་ང་ཚོ་ག་ལེ་ག་ལེ་མཇུག་མ་ཡིན་ནི་བལྟ་གི་ཡིན་ས་འདི་བཤད་གི་འདུག་འདི་འདྲས་སོང་ཙང་ད་གོ་དེ། ཁས་ལེན་བྱས་པ་དེ་ཡིན་ན་དངོས་གནས་ག་འདྲ་ལག་བསྟར་ཅིག་ཅིག་བྱེད་ཐུབ་ཀྱི་ཡོད་ས་མ་རེད། བྱས་བྱས་ཡིན་ན་ད་ག་འདྲ་རྒྱ་ནག་གི་དངུལ་ཁང་མ་ཚང་ཅིག་བྱས་ན་ཧེ་ནན་གི་དངུལ་ཁང་ཆུང་ཆུང་ཅིག་གི་གཞི་རེད་དེ་ལས་ཡིན་ན་ལས་ཨ་འདི་དཔེར་ན་ཆ་བཞག་པ་ཡིན་ན་དེ་ཡ་ཨ་མི་རི་ཀའི North Carolina ནས་དེའི་མངའ་སྡེ་འདིའི་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡ་ཚོང་འབྲེལ་དང་ལྷག་པར་དུ་རྒྱ་ནག་དཔལ་འབྱོར་དང་འདི་ལ་ཡ་ཞིབ་འཇུག་གནང་མཁན་དགེ་རྒན་ཆེན་མོ་ཤེ་ཐེན་ཟེར་མཁན་ཅིག་རེད་ཁོ་རང་ཟེར་ཡ་བྱས་པ་ཡིན་ན་ཕི་ཀེ་ཨ་ནི་ཧེ་ནན་གྱི་དངུལ་ཁང་ཆུང་ཆུང་གསུམ་ནང་ལོགས་ལ་ད་རིང་བྱུང་བའི་གནས་ཚུལ་དེ་ཡིན། རྒྱ་མཚོའི་ནང་ལོགས་ལ་ཡ་འཁྱགས་རོམ་ཆེན་པོ་ཞིག་འདི་ཆུ་ནང་མར་འཁྱིལ་ཡོང་དུས་ཙམ་པ་ད་བྱང་ནི་རྒྱ་མཚོ་ནས་མར་འཁྱིལ་ཡོང་དུས་ཙམ་པ་འཁྱགས་རོམ་ཆེན་པོ་ཞིག་འདི་ཡོད་པ་ཡིན་ན། འཁྱགས་རོམ་འདི་ག་དེའི་མང་ཆེ་ཅིག་ཡིན་ན། ད་ཁོ་རྒྱ་མཚོའི་འོག་ཐིམ་བསྡད་ཡོད་རེད་ཟེ་ད་དེ་རི་ཆེན་པོ་ནང་བཞིན་ཡོད་རེད་འཁྱགས་རོམ་འདི་ཆེན་པོ་འདི། ད་ཡིན་ན་ལས་ཁོ་འཁྱགས་པའི་རྩེ་དེ་ཨ་ནི་རྒྱ་མཚོའི་སྟེང་ལ་ཡར།

ཕྱིར་བཞི་བཅུ་དྲུག་རེད་ཟེར་ཚེ་ཁོ་རང་གིས་དེ་འདྲ་གསུངས་བཞག་ད་འདི་འདི་ན་འདི་ངས་གནད་འགག་ཅིག་འདུག་ཁོ་རང་འདི་གསུངས་ཡ་འདི་ག་རེད་ཟེར་ན། རྒྱུན་དུ་ཁོར་ནས་ད་དཔལ་འབྱོར་ཟེར་དེ་གང་ཟག་མིའི་ནང་ལས་དེ་ག་རང་འདུག་ཨང་མི་ཚང་གཅིག་ནང་ཡིན་མི་འདུག་ཞེ་པོ་ཅིག་སྐྱིད་པོ་བྱས་དགའ་པོ་བྱས་དངུལ་བྱས་ཞེ་པོ་ཅིག་ཡོད་དུས་ཙམ་པ་ད་གང་ཧ་ཧོ་བྱས་ཏོག་ཙམ་ཕར་ཚུར་སྐྱོན་དེ་ཡོད་པ་ཡིན་ན་ལས་དཀའ་ངལ་ཆེན་པོ་ཞིག་རང་ཡོད་མ་རེད་ད་ཡིན་ན་ལས་དཀའ་ངལ་འཕྲད་དུས་ཙམ་པ་ཨང་སྐྱོན་དེ་ནི་དངོས་གསལ་དོད་འགྲོ་འདུག་ཨང་ད་རྒྱལ་ཁབ་གཅིག་དང་སྤྱི་ཚོགས་ཟེར་དེ་ནི་དེ་བས་དངོས་གསལ་དོད་པོ་དེ་རེད་བཞག་རྒྱ་ནག་ལ་ཆ་བཞག་པ་ཡིན་ན་ད་འདས་པའི་ལོ་ཉི་ཤུ་སུམ་ཅུའི་ནང་དཔལ་འབྱོར་ཡར་རྒྱས་སྤེལ་ཏེ་ལོ་ལྟར་ལྷ་གཞི་བརྒྱ་ཆ་བརྒྱ་དུ་བདུན་བརྒྱད་དགུ་བཅུ་ཚུན་ཏེ་ཕྱིན་བསྡད་པའི་སྐབས་ལ་ཡང། དངོས་གནས་གཞན་སྤྱི་ཚོགས་ཀྱི་འགལ་ཟླ་དང་ཨ་ནེ། གཅིག་དངུལ་ཁང་དང་དེ་ཚོའི་འཛིན་སྐྱོང་གི་ཚགས་ཚུད་མེད་པ་དང་སྐྱོན་དང་ལྐོག་ཟ་རུལ་སུངས་དང་དེ་ཚོ་ཞེ་པོ་ཅིག་དཀའ་ངལ་མང་པོ་ཞེ་པོ་ཅིག་ཡོད་རེད་དེ་དཀའ་ངལ་དེ་ཚོ་སྒང་ལོག་ཕི་ཀའི་ཡང་དཔལ་འབྱོར་ཡར་རྒྱས་འགྲོ་གི་ཡོད་པའི་ཁྱོན་ཡོངས་ནས་ཡར་རྒྱས་འགྲོ་གི་ཡོད་བཅོར་བ་ཁོས་མར་བཀབ་བྱས་སུ་དར་བྱས་བྱས་ཨ་ནི་ཁོའི་ན་ཚ་དང་ཁོ་ནར་དེ་ས་དེ་འགྱོ་དེ་མཐོང་གི་མི་འདུག་ཨ། ད་དཔལ་འབྱོར་དེ་གོ་ར་ཕྱིན། ཡར་རྒྱས་འགྲོ་ཡས་དེ་དེ་སྔ་ནང་བཞིན་འགྲོ་མ་ཐུབ་བྱས་མི་ལ་དཀའ་ངལ་འཕྲད་བྱས་པ་ན། ཨ། འགལ་ཟླ་འདི་གའི་གང་མངོན་གསལ་དོད་པོར་ཕྱིན་བྱས་ཨ་ནི་མི་སེམས་པའི་ནང་ལོགས་ལ་དངངས་སྐྲག་སྐྱེས་ད་དེ་ཚོ་ཨ་ཆེ་རུ་འགྲོ་ཙམ་པ་ངས་ད་གིན་ཞུས་པ་ནང་བཞིན་བྱས། དངུལ་ཁང་ཁོ་ར་ལ་ཡང་དཀའ་ངལ་ཞེ་པོ་མེད་པ་ཡིན་ནའི་ལས། གལ་སྲིད་མི་ཚང་མ་ལོག་གིས་དངུལ་བཅུག་མཁན་ཚང་མ་ལོག་གིས་ངའི་དངུལ་དེ་ལེན་ག་ཕྱིན་པ་ན་དངུལ་ཁང་སུ་ཡིན་ནའི་སྤྲད་ཡ་ཡོད་མ་རེད་བྱས་ཙང་ད་ད་ག་རང་ཁོ་ར་རང་གིས་ཅིག། དཀའ་ངལ་ཆེན་པོ་ཅིག་བཟོས་ཡོང་གི་ཡོད་རེད་པ། འདི་འདྲ་སོང་ཙང་ད་རིང་གི་ཨི་ནི། རྒྱ་ནག་གི་དངུལ་ཁང་གི་དཀའ་ངལ་དེ་ཡིན་ན་མ་རྩ་ཧོ་ནན་གྱི་ཞིང་ཆེན་ནང་ཡོད་པའི་གྲོང་གསེབ་དངུལ་ཁང་བཞི་རེད་བཞག་དེ་ལས་དེ་ཡིན་ན་རྒྱ་ནག་ནང་ཚང་མ་ལོག་དང་ཐ་ན་ཕར་བཞག་རྒྱལ་སྤྱིའི་ཐོག་དངུལ་རྩའི་ཁྲོམ་རའི་ནང་ལོགས་ལ་ཡའི་གཡོ་འགུལ་ཐེབས་ཡག་གི་དཀའ་ངལ་ཆེན་པོ་ཅིག་ཆགས་བསྡད་བཞག་ཨ་འདིའི་སྒང་འདི་ད་གསར་ཤོས་དེ་ག་རེ་འདུག་ཟེར་ན། ད་ཡང་འདས་པའི་ཉིན་མོ་ཁ་ཤས་ཤིག་ནང་ལོགས་ལ་ཡར་ལྡོག་བར་ཅིག་ཧོ་ནན་གི་དངུལ་ཁང་ཆུང་ཆུང་དེ་ཚོ་འདྲ་པོ་ཁྱོན་མེད་བྱས་རྗེས་རྒྱ་ནག་གི་དངུལ་ཁང་གཞན་པ་ཆེན་པོ་དེ་ཚོ་ནང་ཡོང་རྒྱུ་རེད་དང་ས་ཆ་གཞན་པ་དཔེར་ན་དཔལ་འབྱོར་དེ་ཞེ་དྲག་ཡག་པོ་ཡོད་རྒྱུར་ཧྲང་ཧའེ་དང་ཧྲེན་ཀྲེན་དང་ལྡོག་པ་ཡོང་རྒྱུ་རེད་ཡང་མི་མང་པོ་ཞེ་པོ་ཅིག་གིས་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ག་རེ་བྱས་པ་ཡིན་ན་ངས་ནི་དངུལ་ཁང་ནས་དངུལ་ལེན་ག་འགྲོ་ཙམ་པ་དངུལ་ཁྱོན་ནས་ལེན་བཅུག་གི་མི་འདུག་ཡང་དངུལ་ཡར་ག་ཚོད་བཅུག་ནའི་ཡིན་ན་ཡར་ག་ཚོད་བཅུག་ནའི་བཅུག་རུ་བཅུག་གི་འདུག་ཟེར་མཁན་མང་པོ་བཞི་བཅུ། བྱུང་བཞག་ད་དེ་བྱུང་ཡག་དེ་ལ་ཡང་རྒྱ་ནག་གཞུང་གི་ངོས་ནས་གཞུང་འབྲེལ་ངོས་ནས་འགྲེལ་བཤད་བརྒྱབ་བྱས་ཡིན་ན་ད་དེ་དངུལ་ཁང་དཀའ་ངལ་ཡོད་མ་རེད་ག་རེ་ཟེར་ན་དེར་གལ་སྲིད་རྒྱ་ནག་གཞུང་གིས་དངུལ་ཁང་གི་དངུལ་བེད་སྤྱོད་བཏང་རྗེས་ལྡོག་པ་ལ་ཡང་རྒྱན་བཙུགས་མཁན་དང་ནག་ཚོང་རྒྱག་མཁན་དང་ཕྱི་རྒྱལ་ལ་ཡང་ཁྲིམས་འགལ་ཐོག་ནས་དངུལ་བཏང་མཁན་དང་དེ་འདྲའི་བཀག་འགོག་བྱེད་ཡའི་ཆེད་དུ་ཡིན་ན་གང་ལྟར་དངུལ་ཁག་ཅིག་ལེན་མ་བཅུག་ཡ་དང་དེ་འདྲའི་མང་པོ་བྱུང་གི་ཡོད་རེད་དེ་ཚོའི་ཞོར་ལ་ཡང་མི་ཁག་ཅིག་ངོས་ནས། ལས་ཀ་སྡུག་པོ་བྱེད་ཀྱི་མེད་ནའི་ཞོར་ལ་ཐེབས་བྱས་ཡིན་ན་ད་གང་ལྟར་ཁོང་ཚོ་དངུལ་ལེན་མ་ཐུབ་ཆགས་པ་རེད་ཟེར་རྗེས་ཁོང་ཚོས་འགྲེལ་བཤད་འདི་བརྒྱབ་ཤག་ད་ཡིན་ན་འགྲེལ་བཤད་འདི་བརྒྱབ་པ་འདི་ལ་ཡང་མི་མང་པོ་ཅིག་དེ་འདྲའི་རང་ཨ་ཡིན་ག་རེ་ཡིན་ཟེར་ན་ད་རྒྱ་ནག་གི་དངུལ་ཁང་དེ་ཚོ་ཚང་མ་ལོག་ལ་ཡག་གང་ལྟར་དེ་རིང་ཁ་སང་དངུལ་མ་འདང་བ་བཟོ་གི་ཡོད་རེད། དངོས་གནས་རང་བྱས་མ་འདང་རང་བྱས་ཙང་ལྟ་ཉན་ཡིན་ན་ད་ཡོད་ཀྱི་རེད་ལ་ཡིན་ན་ལས་སྐབས་མཚམས་དེ་ཡང་མི་ལེན་ག་ཡོང་མཁན་དེ་མང་རུ་ཞུ་ཞུ་འགྲོ་མེད་འགྲོ་ངས་ད་གིན་ཞུས་པ་ནང་བཞིན་རེད་ཧེ་ནན་གྱི་གྲོང་གསེབ་དངུལ་ཁང་དེ་གའི་ལ་ཡར་དངུལ་ལེན་མ་ཐུབ་བྱས་ཙམ་པ། མི་མང་པོ་ཅིག་གིས་སེམས་ཁྲལ་བྱས་རྗེས་དངུལ་ལེན་ཡག་དེ་མང་པོ་ཞེ་པོ་ཅིག་སླེབས་པ་ན་དངུལ་ཁང་དེ་ཚོ་ཡར་བརྒལ་དངུལ་དམར་པོ་སྤྲད་ཡག་དེ་མེད་དུས་ཙམ་པ། ཨ་ནི་དཀའ་ངལ་འཕྲད་ཀྱི་རེད་པ། འདི་འདྲ་སོང་ཙང་ཡིན་ན་དངུལ་ཁང་དེ་ཚོ་ཚང་མ་ལོག་ལ་ཡག་དཀའ་ངལ་འཕྲད་མེད་དུ་ད་དེ་ཚོའི་སུབ་ཏུ་འདས་གཅིག་དེ་རེད། ངས་དེ་གཉིས་ཞུས་པ་ནང་བཞིན་རེད། མེ་སྟག་ནི་ཆུ་འཇུས་ཀྱི་བབས་ཡིན། ཨ་ཁོ་ག་ས་ག་ལ་ཡ་ཁྱབ་ཅན་ཅན་ཡིན། དངོས་གནས་ཕི་ཁའི་ཁང་པ་སྲ་ཐག་ཐག་ཅིག་ཡག་པོ་བྱོས་འགྱོ་ཡིན་ནའི་འདིའི་འཁྲིས་ལ་ཡ་མེ་སླེབས་སོང་ན་ཁང་པ་དེ་ལ་མེ་ཤོར་འགྲོ་གི་རེད་པ། དེ་འདྲ་བཟོ་ཅིག་བྱས་བྱས། དངུལ་ཁང་དཔེ་ཚོང་ཡག་པོ་ཡོང་འགྱོ་ཚོ་ལས། དཀའ་ངལ་འཕྲད་ཡ་ད་དེའི་སྔོན་ལ་ཡ་ཉིས་སྟོང་བདུན་དང་བརྒྱད་ལོར་ལ་ཨ་མི་རི་ཀ་ལ་ཡ་དེ་འཕྲད་པའི་སྐབས་ལ་ཡ་དངུལ་ཁང་ད་ག་དཔེ་སྲ་ཐག་ཐག་ནམ་རྒྱུན་ཡག་པོ་ཞུས་པ་འགྱོ་ཚོ་ལ་ཡ་གཡོ་འགུལ་ཞེ་པོ་ཐེབས་རེད་དེ་འདྲའི་ཅིག་ཐེབས་ཡག་གི་ཉེན་ཁ་ཆེན་པོ་འདུག་བྱས་བྱས་ད་ད་རིང་རྒྱ་ནག་གི་དངུལ་ཁང་གི་དེ་དཀའ་ངལ་དེ་ཆེ་ཤོས་གཅིག་འདི་ཆགས་ཀྱི་རེད་ཤག་དེ་དང་ཆབས་ཅིག་ཡིན་ན་ང་ཚོའི་ད་རིང Podcast བསྐྱར་ཞིབ་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ཨ་ད་རིང་བདུན་ཕྲག་ནས་འགོ་ཚུགས་བྱས་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི Podcast ཚང་མ་ལོག་ཨེ་ནས Spotify ཟེར་ཡག་དེའི་ནང་ལོགས་ལ་ཡ་བཅུག་བཞག་ཡོད་བྱས་ཙང་ཁ་ཁྱེད་རྣམ་པས་ཨ་རིའི་རླུང་འཕྲིན་ཁང་གི Podcast རྣམས་གསན་ཡག་འདོད་པ་ཡིན་ན Spotify ནང་ལོགས་ལ་ཡ་ཨ་རིའི་རླུང་འཕྲིན་ཞེས་བྱས་བོད་ཡིག་ཅིག་བསྐྱོན་དང་ཨ་ལམ་སང་ད་ག་དེ་ག་ཚང་མ་ཐོན་གི་འདུག་བྱས་ཙང